ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་ཡོང་མ

མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ། གསུང་མཁན་གྱི་ཐོག་ལ་ཡིག་སྐྱེལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐྱེལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཅིག་ཀླད་ཀོར་གཉིས་བདུན་དགུ་ཀཱཐ་མན་ཌུ་ནེ་པཱལ་ལས་རིམ་སྐྱེལ་ས་ཡི་བ་ཐེངས་གཅིག་གསན་རོགས་གནང

ཁྱེད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མ་གི་བར་ལ་གསན

སྨོན་ལམ་གྱི་འགྲོ་སྟངས་ཀྱིས་ཁྱེད་ཚོ་མི་མང་ཚང་མ་ལ་གནང་བའི་གི་སྐབས་ཀྱི་གདོང་ནས་ཁོང་ཚོ་ལ་ཡང་དག་པ་ཞིག་ཡང་སྨོན་ལམ་ཞིག་ཞུ་གི་ཡིན་ནོ་ཞེས། ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་བླ་ན་མེད་པའི་དཀོན་མཆོག་ཁྱོད་བླ་ན་མེད་པའི་དཀོན་མཆོག་གི་འགྲོ་སྟངས་ཀྱི་ཐོག་ལ་ཁྱོད་བླ་ན་མེད་པ་ཁྱོད་ཡ་མཚན་ཆེན་པོའི་དཀོན་མཆོག་རེད་ཡ་མཚན་ཆེན་པོའི་དཀོན་མཆོག་གི་དོན་ལ་ང་དེ་རིང་གི་ཁྱེད་ཚོ་མི་མང་ཚང་མ་གི་བར་ལ། ཡང་འདི་བཀའ་ཞིག་ཞུ་བའི་སྐབས་ལ་ཁྱེད་ཀྱི་ང་ལ་རོགས་རམ་གནང་རོགས་གནང་ཅེས་མི་མང་ཚང་མ་གི་བར་ལེགས་པོ་གི་བཀའ་དྲིན་ཅན་ཆེ་ཆེ་ཆེན་པོ་ཞིག་གནང་རོགས་གནང་ཅེས་ང་འདི་མེད་དུ་གསུང་རབ་ཅིག་གནང་རོགས་གནང་ཅེས་དེ་ལ་ཁྱེད་ཚོ་ལ་ངའོ་དེ་གུས་ཞབས་ཆེ། ཨ་མིན། ད་མི་མང་ལྷན་རྒྱས་རྣམ་པ་ཚོ་ཨ་དེ་རིང་གི་ང་དེའང་དེའི་བཀའ་ཞིག་ཁྱེད་ཚོ་མི་མང་ཚང་མ་ལ་ང་གནང་གི་འདུག་ཅེས་ཨ་དེ་རིང་གི་དེའི་གསུང་རབ་དེ། ད་ཡང་ཆོས་ནང་ལ་འགྲོ་འོང་ཡོད་བོད་ཡིག་གི་འགྲོ་སྟངས་ཀྱི་ཁྱེད་ཚོ་མི་མང་ཚང་མ་ལ་ང་ཕུལ་གི་ཡོད་དོ་ཅེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅེས། ད་དེ་རིང་གི་དེ་གསུང་རབ་དེ་ག་འདྲ་ཡོད་ཅེ་ན། བླ་ན་མེད་པའི་གི་དཀོན་མཆོག་གིས། མོ་ཤེ་དང། ཨ་རོན་ལ་གསུངས་པའི་གི་གསུང་རབ་དེ་ཁྱེད་ཚོ་ལ་ང་ཕུལ་གི་ཡིན་ནོ་ཅེས་གསན་ཞུ་རོགས་གནང། ཡ་ཧོ་བྷ་ཡི་མི་སེ་རུ་ལ། མོ་ཤེ་དང། ཨ་རོན་ལ་འདི་གསུངས་པ། ལོ་དང་ཟླ་བ་རྣམས་ཀྱི་ནང་ནས་འདི་ནི་ཟླ་བ་དང་པོར་བརྩི་དགོས། ཁྱེད་རང་ཚོ་ཡིས་ར་ཨེལ་གྱི་མི་ཐམས་ཅད་ཀྱི་ཁྱིམ་ཚང་རེ་རེ་ལུག་གུ་རེ་རེ་ཁྱེར་ཅིག། གལ་ཏེ་ལུག་གུ་ཟ་བ་ལ་མི་ཉུང་ཉུང་ཡིན་ན་རང་གི་ཁྱིམ་མཚེས་དང་མཐུན་ནས། ནང་མིས་ཟས་པ་བཞིན་དུ་ལུག་གུ་བགོ་བཤའ་བརྒྱབ། ཁྱེད་རང་ཚོ་སྐྱོན་མེད་པའི་གི་ཐོང་པ་ཞིག་ལུག་གམ་རའང་འཁྱེར་དགོས་ཟླ་བ་འདིའི་ཚེས་བཅུ་བདུན་བར་བཞག་ནས་ཨི་སི་ར་ཨེལ་གྱི། མི་ཐམས་ཅད་ཀྱིས། ནུབ་མོ་ཡི་དུས་སུ་བསད་དགོས། ཁོང། ཚོ། ཁྲག་ཁྱེར་ཏེ་ལུག་གུ་ཟ་བའི་གི། ཁང་པའི་གི་སྒོ་གི་རུ་བཞི་གི་ཕན་ཚུན་དང་ཡ་ཐེམ་ལ་བསྐུ་དགོས། མཚན་འདི་ལ། ཤ་མོ་མེ་ལ།

བཅས་མེད་ལ། བཀྲག་ཤིས་བཟོས་ཤིང་རྐང་གཉིས་འབར་འདུག་ལྷག་མ་གཅིག་ཀྱང་ཞྭ་མི་འཆོལ་བའི་ལ་ལུག་པ་རྣམས་མེར་བསྲེགས་ཅིག། ཟ་ལུག་ནི་ཁྱེད་ཀྱི་ཐུགས་དབང་མཛད་དེ། ཁམས་ཀུན་ནས། དབྱུག་པ་ལག་ཏུ་བཟུང་ནས་བྲོས་གྲབས་བྱས་པ་ལྟར་བཟའ་དགོས་འདི་ནི་ཡ་ཧོ་བ་ཡི་པེ་སག་ཡིན་ནོ། དཀོན་མཆོག་མི་སེར་ཡུལ་ལས་མཚན་མོར་ཕྱིན། ཕྱིན་ནས་མི་ནས་ཡང་དུད་འགྲོ་བའི་བར་དུ། སྔོན་སྐྱེས་ཚང་མ་གསོད་ཅིག། མི་སེར་ཡུལ་གྱི་ལྷ་རྣམས་ལ་ཁྲིམས་གཅོད་པར་བྱས། ང་ནི་ཡ་ཧོ་བ་ཡིན། ཁྱོད་ག་ན་གནས་པའི་གི་ཁང་པ་ལ་བསྐུས་པའི་གི་ཁྲག་འདི་ནི་ཁྱེད་ཀྱི་གི་དོན་ལ་རྟགས་ཡོང་པར་དགོས། ངས་མི་སེར་ཡུལ་ལ་འགྲོ་བའི་གི་སྐབས་ཁྲག་མཐོང་ཞིང་འཇིགས་ཅིག་སྡུག་བསྔལ་དང་ཁྱོད་ཚོ་ལ་ཉེས་པ་ཕོག་པར་མི་འགྱུར་རོ། དེ་ཁྱེད་ཚོ་ཡི་དྲན་རྟེན་ཞིག་གི་དང་ཁྱེད་ཚོ་དང་ཁྱེད་ཀྱི་གི་རྗེས་སུ་འབྱུང་བའི་གི་མི་རབས་པ་རྣམས་ཀྱི་ཡ་ཧོ་བ་ཡི་དུས་ཀྱི་དུས་ཆེན་ཆེ་བ་དང། ཁྲིམས་དེ་ནི་ཁྱེད་ཚོ་ཁྱེད་ཚོ་གཏན་དུ་སྲུང་པར་དགོས། ཞག་བདུན་གྱི་བར་དུ་སྐྱུར་རྩི་མེད་པའི་གི་བག་ལེབ་ཟོས་ལ་ཞག་དང་པོ་ལ་ཁྱེད་རང་ཚོ་ཡི་ཁང་པ་རྣམས་ཀྱི་ནང་ནས་སྐྱུར་རྩི་གང་ཡོད་པ་དེ་ཕྱི་རུ་ཡོང་ཕོངས་ཤིག་གང་ལགས་ཟེར་ན་ཞག་དང་པོ་ནས་བདུན་པའི་བར་དུ་མི་སུ་སྐྱུར་རྩི་དང་ལྡན་པ་ཞིག་ཟ་བ་དེ་ཡི་སེམས། ཨིས་ར་ཟེལ་གྱི་ནང་ནས་མེད་པར་འགྱུར་དགོས་པའི་ཕྱིར་རོ། ཁྱེད་རང་ཚོ་ཡི་འཛོམས་པའི་ཞག་དང་ཞག། དང་པོ་དེ་དམ་པ་ཡིན་པར་དགོས། ཞག་དེར་དེ་རྣམས་ལ་གང་ཡང་མ་བྱེད་ཅིག། ཁྱེད་ཀྱིས་སྐྱུར་རྩི་མེད་པའི་བག་ལེབ་ཀྱི་སྟོན་མོ་བསྲུང་དགོས། ཁྱེད་རང་ཚོའང་མི་སེར་ཡུལ་གྱི་མི་མང་རྣམས་ཀྱི་དཀྱིལ་ནས་ཁྲིད་པར་བྱས། ཁྱེད་རང་ཚོ་ཡི་རྗེས་ལ་འབྱུང་བའི་གི་མི་རབས་ཐམས་ཅད་ཀྱིས་ཞག་འདི་ནི་གཏན་གྱི་ཁྲིམས་ཡིན་པས་བསྲུང་བ། བསྲུང་དགོས། ཟླ་བ་དང་པོ་ཡི་ཚེས་བཅུ་བཞི་པའི་གི་གོང། དགོང་མོ་ནས་ཟླ་བ་དེའི་དེ་ཡི་གི་ཚེས་ཉི་ཤུ་རྩ་གཅིག་པའི་གི་དགོང་མོ་ཡི་བར་དུ། སྐྱུར་རྩི་མེད་པའི་གི་བག་ལེབ། ཟ་དགོས་ཞག་བདུན་བར། ཁང་པ་རྣམས་ཀྱི་ནང་ལ་སྐྱུར་རྩི་ཞིག་བཞག་མི་ཆོག་མི་ཡན་པའམ་ཡུལ་ལ་སྐྱེས་པ་སུས་ཀྱང་སྐྱུར་རྩི་བཅུག་པ་ཞིག་ཟ་མཁན་དེ་ཡི་སེམས་ཨིས་ར་ཟེལ་གྱི་ཚོགས་ཀྱི་ནང་ནས་མེད་པར་བྱས།

པེ་སག་གི་དོན་ལ་གསོད་ཅིག་ཡང། ཨི་སོ་པ་བྱ་བའི་རྩྭ་ཡི་ཕོན་པོ་ཞིག་སྨོན་དུ་ཡོང་པའི་ཁྲག་གི་ནང་དུ་ཆུག་ཅིག་དང། ཁྲག་དེའི་སྒོའི་ཡ་ཐེམ་དང་རུ་བཞི་ཕར་ཚུར་གཉིས་ལ་སྐུས་ཤིག་ཁྱེད་རང་ཚོ་ཡི་དཀྱིལ་ནས་སྔ་མོ་ཡི་བར་སུ་ཡང་རང་གི་ཁང་པ་ནས་ཐོན་ཅིག་གང་ལ་ཞེ་ན་ཡ་ཧོ་བས། གཤེགས་ཤིང་མི་སེར་པ་རྣམས་རྡུང་བ་དང། སྒོ་ཡི་གི་ཡ་ཐེམ་དང་རུ་བཞི་ཕར་ཚུར། གཉིས་ལ། བསྐུས་པའི་གི་ཁྲག་གཟིགས་ནས་ཕར་གཤེགས་ཤིང། བཤིག་བྱེད་དེ་ཁྱེད་ཀྱི་ཁང་པ་རྣམས་ཀྱི་ནང་དུ་ཞུགས་ནས་སོང་དུ་མི་གནང་བའི་གི་དོན་ལ་ཡིན། དེ་བས་ན་བཀའ་དེ་ནི་ཁྱེད་དང་ཁྱེད་ཀྱི། ཀྱི་བུ་རྣམས་ཀྱི་དོན་ལ་གཏན་དུ་ཁྲིམས་གཅིག་གིས་བསྲུང་དགོས། ཁོང་གིས་བཀའ་བཞིན་དུ་ཁྱོད་ཚོ་ལ་སྩལ་སྩལ་བའི་གི་ཡུལ་དུ་ནམ་ཕྱིན་ཁྱེད་ཁྲིམས་འདི་བསྲུང་དགོས། ཁྱེད་རང་ཚོ་ཡི་བུ། ཡིས་ཆོས་འདི་ཡི་དོན་ཅི་ཡིན་དྲིས་ན། ཡ་ཧོ་ཝཱ་ཡི་པེ་སག་གི་མཆོད་པ་འདི་ཡིན། མི་སེར་རེ་ཡུལ་ནས་ཡོད་པའི་ཨི་སི་ར་ཨེལ་གྱི་བུ་རྣམས་ཀྱི་ཁང་པའི་གི་ནང་ནས་ངེད་ཀྱི་ཁང་པ་རྣམས་ཐར་པར་མཛད་དོ་ཟེར་བཀའ་གནང་ངོ། དེ་ནས་མི་མང་རྣམས་ཀྱིས་དཀོན་མཆོག་ལ་ཕྱག་འཚལ་ལོ།

ཕར་ཨོ་དང་གཡོག་པོ་རྣམས་དང་མི་སེར་ཚང་མ་ལ་ལངས་ཏེ་མི་སེར་ཡུལ་དུ་སྐད་ཆེན་པོ་ཞིག་བྱུང་ངོ། གང་ལགས་ཟེར་ན་མིའི་མ། ཤི་མཁན་གི་ཁང་པ་གཅིག་གིས་ཀྱང་མེད་པའི་དོན་ལ་ཡིན། འདི་ནས་འདི་ཡི་མཚན་མོ་ལ་མོ་ཤེ་དང་ཨ་རོན་བོས་ཏེ་ཁྱེད་རང་དང་ཡི་སི་ར་ཨེལ་གྱི་བུ་རྣམས་ང་ཡི་མི་དེ་ནང་ནས་ཆས་ཏེ་ཐོན་པོར་བྱུང་ངོ། སྨྲས་ཏེ་དེ་རིང་གི་འདི་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་ནས་དུས་ཚོད་དེ་ནི་རྫོགས་སོང། ད་སང་ཉིན་ཡང་འདི་གི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མས་གི་བར་ལ་ང་ཡང་ཡབ་ཡེ་ཤུ་གི་དོན་གི་འགྲོ་སྟངས་དང་དཀོན་མཆོག་གི་གསུངས་པའི་གསུང་རབ་བཱའི་བལ་ནང་ལ་ཡོད་མཁན་གི་འགྲོ་སྟངས་ཚང་མ་ཁྱེད་ཚོ་མི་མང་ཚང་མས་གི་བར་ལ་འཁྱེར་ནས་ང་ཡང།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དུ་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ།

ལས་རིམ་ཐོག་ནས་ཁྱེད་ཚོ་མི་མང་ཚང་མའི་བར་ལ་སླེབས་ཏེ་ཡོད་པ་རེད། དེ་རིང་ཡང་ཁྱེད་ཚོ་མི་མང་ཚང་མའི་བར་ལ་ཡང་ང་ཡབ་ཡེ་ཤུ་ཀྱི་དོན་གྱི་སྐུ་རིམ་གྱི་འགྲོ་སྟངས་དང་དཀོན་མཆོག་གི་གནང་མཁན་གྱི་ལས་རིམ་ཅིག་འཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་བར་ལ་སླེབས་ཏེ་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། ཨ་ཧྥུ། ཆོས་ཀྱི་འགྲོ་སྟངས་དང། སྡིག་པ་དེ་སྤངས་ནས་ཆོས་ཀྱི་འགྲོ་སྟངས་ལ་འགྲོ་བྱ་མ་ན་འོ་རང་གི་ཅི་ཚང་ཁོ་ལི་མཚམས་དེ་ཁུ་གུ་གོས་དེ་ཞི་མཚམས་དམ་པོ་ཞུ་གུ་གོས་ཞི་བེ་བེ་ག་དམ་ལོ་མ་ན་མཚམས་དམ་པོ་ཞུ་གུ་གོས།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མས་ཀྱི་བར་ལ་གསན།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།